VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་འཁོར་འདིར་འབྲུག་ཡུལ་ནང་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱས་པའི་ནང་མི་དམངས་དམངས་གཙོ་ཆབ་སྲིད་ཚོགས་པར་གྲོས་ཚོགས་ཀྱི་གདན་གྲངས་མང་ཤོས་ཐོབ་སོན་བྱུང་ཡོད་སྟབས་ཆབ་སྲིད་ཚོགས་པ་འདིར་ཡུལ་དེའི་ནང་གཞུང་གསར་འཛུགས་ཐུབ་རྒྱུའི་གོ་སྐབས་བྱུང་ཡོད་པའི་གནས་ཚུལ་ཞིག་རིག་འཛིན་ལགས་ཀྱིས་སྙན་སྒྲོན་གནང་གི་རེད། གཟའ་འཁོར་འདིར་མིག་དམར་ཉིན་འབྲུག་ནང་ལ་རྒྱལ་ཡོངས་གྲོས་ཚོགས་འོས་བསྡུ་བྱས་པའི་ནང་མི་དམངས་ཀྱི་དམངས་གཙོ་ཆབ་སྲིད་ཚོགས་པའམ People's Democratic Party ཚོགས་པ་ལ་གྲོས་ཚོགས་ཀྱི་གདན་གྲངས་མང་ཤོས་ཐོབ་སོན་བྱུང་ཡོད་པ་ལྟར་རིང་མིན་ཆབ་སྲིད་ཚོགས་པ་དེ་ཡུལ་དེའི་གཞུང་འཛིན་མཁན་གྱི་ཚོགས་པ་དེ་ཆགས་རྒྱུ་ཡིན་པ་རེད། འོས་བསྡུའི་སྐབས་སུ་ཡུལ་དེའི་དཔལ་འབྱོར་གནས་སྟངས་ཡར་རྒྱས་གཏང་རྒྱུར་ཆབ་སྲིད་མི་སྣ་ཚོས་མི་མང་ལ་ཁས་ལེན་གང་བྱས་པ་ཁག་ལག་བསྟར་ཐུབ་དགོས་པ་འབྲུག་མི་མང་ཚོས་རེ་བ་བྱེད་ཀྱི་ཡོད་པ་རེད། འབྲུག་རྒྱལ་ཡོངས་རླུང་འཕྲིན་ལས་ཁང་གིས་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་བྱས་པའི་ནང་ལ། མི་དམངས་ཀྱི་དམངས་གཙོ་ཚོགས་པའམ་བསྡུས་མིང་ལ་དབྱིན་སྐད་ཐོག་ལ PDP ཆབ་སྲིད་ཚོགས་པར་གྲོས་ཚོགས་ཀྱི་རྐུབ་སྟེགས་སུམ་ཅུ་སོ་བདུན་ཡོད་པའི་ཁོངས་ནས་རྐུབ་སྟེགས་སུམ་ཅུ་ཐོབ་སོན་བྱུང་ཡོད་པ་དང། འབྲུག་རྟེན་འབྲེལ་ཚོགས་པ་ལ་རྐུབ་སྟེགས་བཅུ་བདུན་ཐོབ་སོན་བྱུང་ཡོད་སྟབས PDP ཚོགས་པས་ཡུལ་དེའི་ནང་གཞུང་གསར་པ་འཛུགས་རྒྱུའི་གོ་སྐབས་ཡོང་རྒྱུ་ཡིན་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཡུལ་དེ་ནང་ཐོག་མར་དམངས་གཙོའི་ལམ་སྲོལ་གསར་གཏོད་མཛད་པ་ནས་བཟུང་འདི་ལོའི་རྒྱལ་ཡོངས་འོས་བསྡུ་དེ་ཡུལ་དེའི་ནང་ལ་རྒྱལ་ཡོངས་འོས་བསྡུ་བྱེད་པ་ཐེངས་བཞི་པ་དེ་ཡང་ཆགས་ཀྱི་ཡོད་པ་རེད། རེས་གཟའ་ལྷག་པ་ཉིན་ཡུལ་དེའི་རྒྱལ་ཡོངས་འོས་བསྡུ་ལྷན་ཁང་གིས་འོས་བསྡུའི་གྲུབ་འབྲས་ཐ་མ་དེ་གསལ་བསྒྲགས་བྱ་རྩིས་ཡོད་པ་རེད། མི་དམངས་དམངས་གཙོ་ཚོགས་པ་དེ་ཡུལ་དེའི་སྲིད་བློན་ཟུར་པ་སྐུ་ཞབས་ཚེ་རིང་སྟོབས་ལྡན་གྱིས་འགོ་ཁྲིད་ཀྱི་ཡོད་པ་དང་འབྲུག་རྟེན་འབྲེལ་ཚོགས་པ་དེ་ཡུལ་དེའི་སྲི་ཞུ་བ་ཟུར་པ་པད་མ་ཆོས་དབང་གིས་འགོ་ཁྲིད་ཀྱི་ཡོད་པ་རེད། ལོ་སྔོན་མའི་ཟླ་བ་བཅུ་གཅིག་པའི་ནང་ཡུལ་དེའི་སྔོན་འགྲོའི་འོས་བསྡུ་བྱེད་པའི་སྐབས་སུ་གཞུང་འཛིན་འབྲུག་མཉམ་རུབ་ཚོགས་པ་གཙོས་པའི་ཆབ་སྲིད་ཚོགས་པ་གསུམ་མཐའ་མའི་འོས་བསྡུ་ལ་འགྲན་ཞུགས་མི་ཐུབ་པ་ཆགས་ཡོད་པ་རེད། ཐེངས་འདིའི་འོས་བསྡུའི་སྐབས་སུ་ཡུལ་དེའི་དཔལ་འབྱོར་གནས་སྟངས་ཐད་ལ་གླེང་སློང་དང་ཆབ་སྲིད་ཚོགས་པ་ཚོས་ཁས་ལེན་འདྲ་མིན་ཞིག་བྱས་ཡོད་པ་དང། འཛམ་གླིང་དངུལ་ཁང་ཆེན་མོའི་སྙན་ཐོ་ལྟར་ན་འདས་པའི་ལོ་ངོ་ལྔའི་ནང་ལ་འབྲུག་གི་དཔལ་འབྱོར་དེ་བརྒྱ་ཆ་གཅིག་དང་ཚེག་བདུན་ཙམ་མ་གཏོགས་འཕེལ་རྒྱས་བྱས་མེད་པ་དང། ཡུལ་དེའི་མི་མང་མང་པོ་ལ་འཚོ་རྟེན་ལས་ཀ་མེད་དུས་གཞོན་སྐྱེས་མང་པོ་ཞིག་ཤེས་ཡོན་སློབ་སྦྱོང་དང་འཚོ་རྟེན་ལས་ཀའི་ཆེད་དུ་རྒྱལ་ཁབ་གཞན་ལ་གནས་སྤོས་བྱེད་ཀྱི་ཡོད་པ་རེད། གྲོང་ཁྱེར་ཐིམ་ཕུག་གི་ཉེ་འདབས་ལ་གནས་སྡོད་བྱེད་མཁན་ལོ་ན་བཞི་བཅུ་ཞེ་དགུ་བྱས་པའི་འོས་འཕེན་པ་ཀརྨ་ཡིས་བཤད་དོན་ལ་ད་ལྟའི་ཆར་མི་མང་ལ་དགོས་གལ་ཆེ་ཤོས་དེ་དཔལ་འབྱོར་ཡར་རྒྱས་དང་རང་ཉིད་ཡང་ཡར་རྒྱས་འགྲོ་དགོས་པ་རེད། མི་མང་མང་པོ་ལ་འཚོ་རྟེན་ལས་ཀ་མེད་པ་དང་ལས་ཀ་ཡོད་པ་ཚོས་ཀྱང་རང་ཉིད་ཀྱི་ནང་མི་གསོ་སྐྱོང་ཐུབ་རྒྱུ་ཁག་པོ་ཆགས་ཡོད་རེད་ཅེས་སྡུག་སྐད་བརྒྱབ་ཡོད་པ་རེད། ཐེངས་འདིའི་འོས་བསྡུའི་སྐབས་སུ་ཆབ་སྲིད་ཚོགས་པ་གཉིས་ཀའི་འོས་བསྡུའི་བསྒྲགས་གཏམ་ནང་ལ་ཨ་སྒོར་ཐེར་འབུམ་གསུམ་བྱས་པའི་འབྲུག་གི་དཔལ་འབྱོར་ཡར་རྒྱས་གཏང་རྒྱུའི་ཁས་ལེན་མང་པོ་ཞིག་བྱས་ཡོད་པ་དང། ཡུལ་དེའི་དཔལ་འབྱོར་དེ་ཕྱི་རྒྱལ་གྱི་རོགས་རམ་དང་ཡུལ་སྐོར་སྤྲོ་འཆམ་པ་ལ་གཙོ་བོར་རག་ལུས་ཏེ་གནས་ཀྱི་ཡོད་པ་རེད། ཏོག་དབྱིབས་ནད་ཡམས་སྐབས་ཀྱི་དམ་དྲག་ཁག་ཕྱིར་བསྡུ་བྱས་པའི་རྗེས་སུ་ཡང་དཔལ་འབྱོར་སླར་གསོ་དེ་ཙམ་བྱུང་ཐུབ་མེད་པ་རེད། འབྲུག་ནང་གི་དཔལ་འབྱོར་དཀའ་ངལ་དེ་སེལ་རྒྱུར་ཡུལ་དེའི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་གིས་ཡུལ་དེའི་ས་གནས་དགེ་ལེགས་ཕུག་ནང་ལ་གཞི་རྒྱ་ཆེ་བའི་གྲོང་ཁྱེར་ཞིག་འཛུགས་སྐྲུན་བྱ་རྒྱུ་གསལ་བསྒྲགས་བྱས་ཡོད་ཅིང་ས་གནས་དེ་ནི་རྒྱ་གར་གྱི་བྱང་ཤར་མངའ་སྡེ་ཨ་སམ་གྱི་ས་འབྲེལ་ས་གནས་ཤིག་ཆགས་ཀྱི་ཡོད་དུས་ས་གནས་དེའི་ནང་ལ་ཁོར་ཡུག་འབག་བཙོག་གང་ཡང་མེད་པའི་བཟོ་གྲྭ་མང་པོ་ཞིག་འཛུགས་སྐྲུན་ཐུབ་པ་བྱ་རྒྱུ་ཁས་ལེན་བྱས་ཡོད་པ་རེད། གྲོང་ཁྱེར་དེ་ནི་འབྲུག་གི་རིག་གཞུང་དང་སྲོལ་རྒྱུན་དང་མཐུན་པའི་ཐོག་ནས་འཛུགས་སྐྲུན་བྱ་རྒྱུ་ཙམ་མ་ཟད་ཧི་མ་ལ་ཡའི་རང་བྱུང་ཁོར་ཡུག་གནས་སྟངས་ལ་གཞིགས་པའི་ཐོག་ནས་འཛུགས་སྐྲུན་བྱ་རྒྱུ་ཡང་ཁས་ལེན་བྱས་ཡོད་པ་རེད། གྲོང་ཁྱེར་དེ་འདྲ་བ་ཞིག་འཛུགས་སྐྲུན་བྱེད་རྒྱུའི་ཆེད་དུ་ཁོང་གིས་རྒྱ་གར་གྱི་ཚོང་གཉེར་ཁང་ཆེ་ཁག་གི་འགོ་ཁྲིད་ཚོ་དང་མཇལ་མོལ་གནང་ཡོད་པ་དང། རྒྱ་གར་ནང་གི་ཚོང་གཉེར་ཁང་ཚོས་གྲོང་ཁྱེར་དེ་འཛུགས་སྐྲུན་བྱེད་རྒྱུ་ལ་མ་རྩ་འཛུགས་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། གསར་འགྱུར་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན།
ལགས་འོང་ད་རིག་འཛིན་ལགས་ད་ལྟ་ཁྱེད་རང་གིས་གོང་དུ་སྙན་སྒྲོན་གནང་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཡང་བཀའ་འདྲི་ཞུ་ཡ་གཅིག་ལ་ཡང་ད་འདི་ལོའི་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་སྐབས་སུ་ད་འོས་འཕེན་པ་དང་དེ་བཞིན་ཆབ་སྲིད་ཚོགས་པ་ཚོས་ཨ་ནེ་གླེང་སློང་བྱེད་ཡག་གི་གནད་དོན་གཙོ་བོ་ག་རེ་ཆགས་འདུག་གས། ད་སྤྱིར་བཏང་གནད་དོན་གཞན་པ་དེ་འདྲ་འོས་བསྡུ་ག་བ་ལ་རྒྱལ་ཁབ་ག་བའི་ནང་ལ་ཅིག་གང་ལྟར་རྒྱལ་ཡོངས་འོས་བསྡུ་དེ་འདྲ་བྱེད་པའི་སྐབས་སུ་གནད་དོན་གླེང་སློང་བྱེད་ཡས་མང་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་ད་དེ་གཙོ་ཆེ་གཙོ་ཆེ་བ་དེ་མི་མང་གི་དཀའ་ངལ་དང་མི་མང་གི་འབོད་སྒྲ་མི་མང་གི་གནས་སྟངས་ལ་གཞིགས་པའི་ཐོག་ནས་ཆབ་སྲིད་ཚོགས་པ་ཚོ་གིས་གནད་དོན་ག་རེ་ག་རེ་གླེང་སློང་བྱེད་དགོས་ཀྱི་ཡོད་མེད་དེ་ཚོའི་ཐད་ལ་སྲིད་ཇུས་ལངས་ཕྱོགས་ག་རེ་ག་རེ་འཛིན་དགོས་ཀྱི་ཡོད་མེད། འདི་ཚོ་མི་མང་ལ་འོས་བསྡུའི་སྐབས་སུ་དྲིལ་བསྒྲགས་དང་གསལ་བསྒྲགས་བྱེད་ཀྱི་ཡོད་རེད་ད། འབྲུག་གི་ད་ལོ་ལོ་གི་འོས་བསྡུ་ལ་ཆ་མཚོན་པ་ཡིན་ན། གནད་དོན་གླེང་སློང་བྱེད་གཙོ་བོ་དེ། གང་ལྟར་དཔལ་འབྱོར་གྱི་གནས་སྟངས་དེ་ཆགས་བསྡད་ཀྱི་ཡོད་ས་རེད། ད་འདས་པའི་ལོ་ཁ་ཤས་ཀྱི་རིང་ལ་འབྲུག་ནང་གི་དཔལ་འབྱོར་གནས་སྟངས་དེ་ཉམས་རྒུད་གང་འཚམ་ཆེན་པོ་ཕྱིན་ཨ་ནི་ཅིག་གང་ལྟར། ད་འདི་ནང་ནས་ཛ་དྲག་ཤོས་དཀའ་ངལ་ཆེ་ཤོས་གཅིག་དེ་འབྲུག། རྒྱལ་ཁབ་ནང་གི་དཔལ་འབྱོར་གནས་སྟངས་དེ་ཡག་པོ་མེད་དུས་ཙམ་པ། ཡུལ་དེ་ནང་གི་ལོ་ན་གཞོན་པ། མང་པོ་ཅིག་ལ་ལས་ཀ་མེད་པའི་གི་གནས་སྟངས་དེ། ད་གང་ལྟར་ཁྱབ་ཆེན་པོ་ཅིག་ཡིན་ས་རེད། གྲངས་ཐོ་གཅིག་ལ་གཞིགས་པ་ཡིན་ན། འབྲུག་ནང་གི་ལོ་གཞོན་པ་བརྒྱད་ཅུ་བརྒྱ་ཆ་ཉི་རྩ་དགུ་ཙམ་ལ་གང་ལྟར་ལས་ཀ་མེད་པའི་གི་གནས་སྟངས་ཅིག་ཐོན་གྱི་འདུག་དེ་བཞིན་ད་ཅིག་སྐད། སྤྱིར་བཏང་འབྲུག་དེ། དཔལ་འབྱོར་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་རེད། ཡར་རྒྱས་འགྲོ་བཞིན་པའི་དཔལ་འབྱོར་འདི་ཚོ་མང་ཆེ་གི་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་ལྔ་དྲུག་བདུན་ད་རྒྱ་ནག་ལྟ་བུ་ཡིན་པ་ན་རྒྱ་ནག་དང་རྒྱ་གར་དེ་ཚོ་ཡིན་པ་ཡིན་ན་བཅུ་སྒང་ལ་སླེབས་མཁན་དེ་འདྲའི་མང་པོ་ཞིག་གི་རྒྱལ་ཁབ་མང་པོ་ཡོད་རེད་འབྲུག་ལྟ་བུ་ཡིན་པ་ཡིན་ན་འཛམ་གླིང་དངུལ་ཁང་གི་གྲངས་ཐོ་ལ་གཞིགས་པ་ཡིན་ན་འདས་པའི་ད་ག་ད་ལོ་ངོ་ལྔ་ཙམ་གྱི་རིང་ལ་དཔལ་འབྱོར་འཕེལ་རྒྱས་དེ་བརྒྱ་ཆ་གཅིག་དང་ཚེག་བདུན་མ་གཏོགས་ཕྱིན་མེད་པ་ཅིག་གསལ་གྱི་འདུག་དེ་བྱེད་དུས་ཙམ་པ་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་དེ་ཞེ་པོ་ཅིག་ཉུང་ཉུང་ཆགས་བསྡད་ཀྱི་ཡོད་རེད་ཨ་ནི། ལས་མེད་མི་མང་གི་གྲངས་འབོར་དེ་ཡང་ཆེན་པོ་ཡོད་དུས་ཙམ་པ་ལོ་གཞོན་པ་མང་པོ་ཞེ་པོ་ཅིག་ད་རྒྱལ་ཁབ་གཞན་པ་ལ་ཕྱིའི་རྒྱལ་ཁབ་ལ་ནུབ་ཕྱོགས་རྒྱལ་ཁབ་ལ་གནས་སྤོས་བྱེད་ཡས་ཀྱི་གནས་སྟངས་དེ་ཚབས་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་ས་རེད་ལྷག་པར་དུ་ད་འབྲུག་ནང་གི་མི་མང་གཞོན་སྐྱེས་མང་ཆེ་བ་ཅིག་ཨོ་སི་ཀྲོ་ལི་ཡ་ལ་ཨོ་གླིང་རྒྱལ་ཁབ་ལ་འགྲོ་མཁན་མང་པོ་ཡོད་ས་རེད་ད་འབྲུག་ནང་གི་གྲངས་ཐོ་བཏོན་པ་གཅིག་ལ་གཞིགས་པ་ཡིན་ན་ཨོ་གླིང་རྒྱལ་ཁབ་ནང་ལ། ཉིས་སྟོང་བཅུ་གཉིས་ད་ག་འདས་པའི་ཟླ་བ་བཅུ་གཉིས་ནང་ལ་མི་མང་སྟོང་ཕྲག་བཅོ་ལྔ་ཙམ་ཅིག་ལོ་གཞོན་པ་སྟོང་ཕྲག་བཅོ་ལྔ་ཙམ་ཅིག་གནས་སྤོས་བྱས་ཡོད་པ་བཅས་འཁོད་ཀྱི་འདུག་དེ་བྱེད་དུས་ཙམ་པ་གྲངས་ཀ་འདི་ཁོ་རང་འབྲུག་གི་མི་འབོར་དེ་ཉུང་ཉུང་ཡིན་པ་གང་ཞིག་ལ། འདིའི་ནང་ནས་མི་མང་སྟོང་ཕྲག་བཅོ་ལྔ་ཙམ་ཅིག་ཕྱིན་པ་ཡིན་ན་འབྲུག་ནང་གི་ད་ག་ད་མ་འོངས་པ་ལ་འགན་འཁྱེར་མཁན་འགོ་ཁྲིད་མཁན་དེ་འདྲའི་མང་པོ་ཅིག་གང་ལྟར་བརླག་འགྲོ་གི་ཡོད་པའི་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད་འབྲུག་སྤྱི་ཡོངས་ཀྱི་མི་འབོར་སྤྱི་ཡོངས་ཀྱི་ཆ་ནས་མཚོན་པ་ཡིན་ན་བརྒྱ་ཆ་གཉིས་ཙམ་ཅིག་ཆགས་བསྡད་ཀྱི་འདུག་ད་འདི། གང་ལྟར་འབྲུག་ནང་གི་མི་མང་ཚོ་ཡིན་པ་ཡིན་ན། ད་འོས་འཕེན་མཁན་མི་མང་ཁ་ཤས་ཅིག་གིས་ངས་གནས་ཚུལ་དེ་བཟོ་བའི་སྐབས་སུ་ཁོ་རང་ཚོས་འགྲེལ་བཤད་རྒྱག་གི་འདུག་ད་ད་ལོ་ལོ་གི་འོས་བསྡུའི་སྐབས་སུ་གནས་སྟངས་གལ་ཆེ་ཤོས་དེ་ང་ཚོ་དཔལ་འབྱོར་གྱི་གནས་སྟངས་དེ་ཡིན། ང་ནི་ང་ཚོ་འབྲུག་ནང་ལ་མི་མང་པོ་ཅིག་ལ་ལས་ཀ་ཡོད་མ་རེད་ལས་ཀ་ཡོད་པ་དེ་ཚོ་ཡིན་པ་ཡིན་ན། ཨ་ནི་གཅིག་སོ་སོ་གི་ནང་མི་གསོ་སྐྱོང་བྱེད་མ་ཐུབ་པའི་དཀའ་ངལ་ཡོད་པ་ཅིག་འགྲེལ་བཤད་རྒྱག་གི་འདུག་ཨ་ནི་ཆབ་སྲིད་ཚོགས་པ་འགྲན་ཞུགས་བྱེད་མཁན་དང་ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་ཡོད་རེད། འབྲུག་རྟེན་འབྲེལ་ཚོགས་པ་དང་མི་མང་དམངས་གཙོ་ཚོགས་པ་གཉིས་ཀའི་གི

ཨ་མེ་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཕྱི་མི་ཡོང་མཁན་གང་ལྟར་འཛུལ་ཡོང་མཁན་མང་པོ་གྲངས་ཀ་མང་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཚོའི་ཁོངས་སུ་ཡིན་ནའི་ད་འབྲུག་ཡོད་པའི་གི་གནས་ཚུལ་འབྲུག་ནང་ནས་བྲོས་བྱོལ་ཡོང་མཁན་མི་མང་ཡོད་པའི་གི་གནས་ཚུལ་དེ་འདྲ་དོ་སྣང་བྱུང་མ་སོང་མ་གཏོགས་གང་ལྟར་འབྲུག་ནང་ནས་ཨ་མེ་རི་ཀའི་ནང་ལ་ཡོང་མཁན་ཡང་གང་འཚམ་ཡོད་ས་རེད། ལགས་སོ། ད་དེ་དང་ཆབས་ཅིག་ཡང་འདི་ཅིག་བཀའ་འདྲི་ཞུས་ན་བསམ་སོང་ད་ལྟ

ད་འབྲུག་གི་རྒྱལ་ཡོངས་འོས་བསྡུ་ལྷན་ཁང་གི་གསལ་བསྒྲགས་དེ་ད་རིང་རེས་གཟའ་ལྷག་པའི་ཉིན་མོ། བྱེད་ཡས་ཡིན་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་ས་རེད། ད་ཡིན་པ་ནས་གནས་སྟངས་ཅིག་གི་གསར་འགྱུར་བརྒྱུད་ལམ་མང་ཆེ་གིས་ཚོད་དཔག་བྱས་ཏེ། མི་དམངས་དམངས་གཙོ་ཚོགས་པའི་གི་འགོ་ཁྲིད་སྐུ་ཞབས་ཚེ་རིང་སྟོབས་རྒྱས་ལགས་ད་ཅིག་མ་འོངས་པ་ལ་འབྲུག་གི་སྲིད་བློན་ཆགས་ཡས་ཡིན་པ་ཅིག་འགྲེལ་བཤད་རྒྱབ་ཀྱི་འདུག་ད་ཁོ་རང་ཡིན་པ་ཡིན་ན། ཅིག་གི་གང་ལྟར་འབྲུག་ནང་ལ་དམངས་གཙོ་ཐོག་མར་ཉིས་སྟོང་བརྒྱད་ལོ་ལ་གསར་གཏོད་བྱས་རེད་པ་འབྲུག་རྒྱལ་པོ་གིས་དམངས་གཙོ་མི་དམངས་ལ་གསོལ་རས་གནང་བའི་རྗེས་སུ། ཉིས་སྟོང་བཅོ་བརྒྱད་ལོ་ལ་ད་དམངས་གཙོ་གསར་གཏོད་བྱས་པ་འདྲ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། རྒྱལ་ཁབ་ནང་ལ་དམངས་གཙོ་འགོ་བཙུགས་པའི་སྐབས་ལ་གང་ལྟར་ཅིག་སྐབས་དེ་དུས་ཀྱི་ཕྱོགས་འགལ་ཚོགས་པའི་གི་འགོ་ཁྲིད་དེ་སྐུ་ཞབས་སྟོབས་རྒྱས་ལགས་གནང་འདུག་དེ་བཞིན་ཡང་ཅིག་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་ཉིས་སྟོང་བཅུ་གསུམ་བར་དུ་ཡུལ་དེ་གི་སྲིད་བློན་ཡང་གནང་ཡོད་རེད་དེ་བྱེད་དུས་ཙམ་པ་ད་སྲིད་བློན་གྱི་ལས་གནས་ལ་ཐེངས་མ་གཉིས་པ་ཅིག་ཡར་ཕེབས་ཀྱི་ཡོད་པའི་གི་གནས་སྟངས་ཅིག་རེད་འདུག་རྒྱལ་ཁབ་ནང་ལ་གང་ལྟར་ཆབ་སྲིད་ཚོགས་པ། ཐོག་མ་མི་དམངས་དམངས་གཙོ་ཚོགས་པ་ཟེར་དེ་བཙུགས་མཁན་གྲས་ལ་སྐུ་ཞབས་སྟོབས་རྒྱས་ལགས་ཡོད་རེད་དེ་བྱེད་དུས་ཙམ་པ་ཁོ་རང་ཡིན་པ་ཡིན་ན་འབྲུག་ནང་ལ་ཆབ་སྲིད་ཚོགས་པ་ཐོག་མ་དེབ་སྐྱེལ་བྱེད་མཁན་གྱི་ཐོག་མ་བཙུགས་མཁན་ཐོག་མ་དེབ་སྐྱེལ་བྱེད་མཁན་གྱི་མི་སྣ་ཅིག་ཡང་ཆགས་བསྡད་ཀྱི་ཡོད་ས་རེད། ཡང་སློབ་སྦྱོང་གི་ཆ་ནས་ཁོ་རང་ཅིག་དེའི་གོང་ལ་རྒྱ་གར་བྱང་ཤར་ཁུལ་ལ་ཡོད་པའི Dr. Graham's ནང་སློབ་སྦྱོང་བྱས་འདུག་ཡུ་རོབ་ནང་ལ Engineering ཆེད་ལས་རིག་པའི་གི་ཐོག་ལ་སློབ་སྦྱོང་གནང་ཡོད་རེད་དེ་ག་ནང་བཞིན་ཨ་མི་རི་ཀའི Harvard གཙུག་ལག་སློབ་གཉེར་ཁང་ནང་ལ། རྒྱལ་སྤྱིའི་འབྲེལ་ལམ་དང་ཨ་ནེ་ཅིག་གི་འཛིན་སྐྱོང་བྱེད་སྟངས་དེ་འདྲའི་ཐོག་ལ་ཡང་སློབ་སྦྱོང་གནང་འདུག་དེ་བྱེད་དུས་ཙམ་པ་འབྲུག་མི་མང་ཁྲོད་ལ་ཁོ་རང་གང་ལྟར་གུས་བརྩི་ཆེན་པོ། ཡོངས་གྲགས་ཆེན་པོ། ཨ་ནེ་ཅིག་གི་མི་མང་ཚོ་གི་ངོས་ནས་ཆ་འཇོག་བྱེད་སའི་གི་འགོ་ཁྲིད་ཅིག་ཆགས་བསྡད་ཀྱི་ཡོད་ས་རེད་ལགས། ལགས་ལགས་སོ་ཐུགས་རྗེ་གནང།